ད་རྒྱལ་པོ་འདི་གས་ཀྱི་བར་ལ་རྟག་པར་ཞིག་འཁྲུག་པ་རྒྱབ་ཀྱི་ཡོད་རེད་ལབ་ན་འདི་ཡང་མ་རེད། རེད་བ། ཨ་ནི་རྒྱལ་པོ་འདི་གས་ཀྱི་དཀྱིལ་ལ་ཡ་ཨ་ནི་མཚམས་རེ། རེད་བ། ཨ་ནི་གཅིག་གི་བསམ་ཚུལ་ཡར་མར་བརྗེ་རེས་བྱེད་ཡ། རིག་གཞུང་ཡར་མར་བརྗེ་རེས་བྱེད་ཡ། ཨ་ནི་དམིགས་བསལ་གྱི་རེད་བ་ཁོ་རང་ཚོའི་ཁང་པ་བཟོ་སྟངས་དེ་ཁོ་རང་ཚོའི་རེད་བ་ཨ་ནི་གཅིག་གི་ཡར་མར་རེད་བ་བརྗེ་རེས་བྱེད་ཡ་འདི་གས་ཤུགས་ཆེན་པོ་ཞིག་འགྲོ་གི་ཡོད་རེད། འདི་ཅི་བྱེད། ད་འདི་ཀྱི་རྒྱལ་ཁམས་འདི་གའི་ནང་ལོགས་ལ་ཡ་རྒྱལ་པོ་མང་པོ་ཅིག་ཡོད་རེད་བ།

བ། འདི་ལ་བརྟེན་བྱས་རྒྱལ་པོ་ཚང་མས་ཀྱི་ག་རེ་ལ་དོ་སྣང་སྤྲད་པ་ལབ་ན་ངའི་དམག་མི་འདི་ག་འདྲ་བྱས་ནས་རེད་བ་ནུས་སྟོབས་འདི་ཆེ་རུ་བཏང་དགོས་འདུག་འདི་ལ་ཡ་རྟག་པར་ཞིག་ཁོ་རང་ཚོས་ཀྱི་དོ་སྣང་སྤྲད་པ་རེད་ད་བི་ཇེ་ན་གར་འདྲ་བོ་ཅིག་ཆ་བཞག་ན་ཁོ་རང་ཚོས་ཀྱི་ག་རེ་བྱེད་དགོས་ཞུ་ན་ད་རྒྱལ་པོའི་ཀྱི་ནུས་སྟོབས་ཡ་ཆེ་རུ་བཏང་ཡ་ཆེད་དུ་ལ་ཡ་ཁོ་རང་ཚོས་ཀྱི་རྟ་དེ་རེད་བ་ད་ལུང་པ་གཞན་པ་ནས་ཁོ་རང་ཚོས་མངག་དགོས་རེད།

ད་བི་ཇི་ན་གར་གྱི་རྒྱལ་པོ་དེ་ཚོས་རྟག་པར་ཞིག་ཅིག་གིས་ཨ་ནི་ཅ་ལག་འདི་གས་དེ་ཆ་ཚང་ཅིག་ལུང་པ་གཞན་པ་ནས་ཅིག་འཁྱེར་སླེབས་ཀྱི་རེད་ལབ་ན་འདི་ཡང་མ་རེད། ད་བི་ཇི་ན་གར་གྱི་ས་ཆ་འདི་འོ་ར་རོ་ཨ་ནི་རྒྱུག་ཆུ་གི་འགྲམ་ལ་ཡོད་དུས་སྐབས་སུ་ལ་ཡ་ཨ་ནི་ཁོ་རང་ཚོ་གིས། རོ་ཨ་ཅ་ལག་ཤུགས་ཆེན་པོ་ཅིག་ཕྱི་ལོགས་ལ་བཏང་གི་ཡོད་རེད་ད་དཔེར་ན་ཆ་བཞག་ན་རྒྱ་གར་གྱི་ད་ན

ཚོང་བརྒྱབ་པ་ལ་བརྟེན་བྱས། ཨ་ནེ་དངུལ་ཤུགས་ཆེན་པོ་ཞིག་རག་དུས་སྐབས་དེར་རང་བཞིན་གྱིས་ཁོ་རང་ཚོའི་གི་ལུང་པ་བྱས་ཁོ་རང་ཚོའི་གི་མི་མང་བྱས་ར་ཨ་ནེ་ཁོ་རང་ཚོའི་གི་གྲོང་ཁྱེར་རེད་འདི་གས་ཆ་ཚང་གྱི་ཡར་རྒྱས་ཞུ་ཡག་པོ་ཅིག་ཕྱིན་ཡོད་རེད། ད་འདི་གས་ཆ་ཚང་འདི་ག་རེ་རེད་ཞུ་ན་བི་ཇི་ན་གར་ད་ལུང་པ་གཞན་པའི་བར་ལ་ཡ་ཚོང་ག་རེ་ག་རེ་བརྒྱབ་ཀྱི་ཡོད་མེད་འདིའི་སྐོར་ལ་རེད་ད་འདུག་བཞི་ནས་ད་རིང་ང་ཚོ་ནི་བརྗོད་གཞི་གཉིས་དེ་སྦྱངས་ཚར་བ་བྱས་ཨ་ནེ་དང་པོ་དེ་ག་རེ་སྦྱངས་རེད་ཞུ་ན་ཨ་ནེ་ད་ན་བི་ཇི་ན་གར་གི་རྒྱལ་ཁམས་དེ། འགོ་བཙུགས་ཚུལ་རེད་བ། འདིའི་སྐོར་ལ་སྦྱངས་པ་བྱས། དེ་དང་མཉམ་དུ་ལ་ཡང་ང་ཚོ་བརྗོད་གཞི་གཞན་པ་དེ་ང་ཚོ་ག་རེ་སྦྱངས་རེད་ཞུ་ན། ཨ་ནི་བི་ཇེ་ན་གར་གྱི་མི་མང་དེ་ཚོ་ཨ་ནི་ཚོང་རེད་བ་ལུང་པ་ག་བ་ག་བ་ལ་བརྒྱབ་ཀྱི་ཡོད་མེད། ཨ་ནི་ཚོང་ག་རེ་ག་རེ་བརྒྱབ་ཀྱི་ཡོད་མེད། འདིའི་སྐོར་ལ་ང་ཚོ་སྦྱངས་རེད། ཨ་ནི་ང་ཚོ་མུ་མཐུད་བྱས་རྗེས་མའི་ལེ་ཚན་ནང་ལོགས་ལ་ཡང་ཐུག་ཡ་བྱས།